རྒྱས་བྱས་ནས་སྐབས་མེད་འདྲ་མིན་ཁ་ཤས་བྱུང། ད་ལོ་ཡང་ནི་ལྡི་ལི་ནས་ཡར། ཤུལ་བཞུགས་གནང་ནས་བལ་ཡུལ་ནས་ཕེབས་དགོས་སྐོར་རེད་དེ་སྔ་ལྡི་ལི་ནས་སླེབས་དུས་ཁོ་ལ་ཏག་ཏག་ང་ཉིད་ནི་གཉའ་མདོ་རྫོང་ནས་གཉའ་མདོ་རྫོང་ནས་དེ་བྱས་དུས་ཁོ་ལ་ཨ་ནི་བཀའ་དེ་འདྲ་ཅིག་གནང་གི་འདུག་བཀའ་དེ་འདྲ་གནང་ཡིན་ཙང་ཨ་ནི་དེ་དུས་ཁོ་ལ་ད་ལྟ་ནང་བཞིན་བྱས་ནས་སྐྱོན་བརྗོད་བཤད་ཡ་དང་དེ་འདྲ་གི་བསམ་བློ་ནམ་ཅི་རྩ་བ་ནས་འཁོར་མ་བྱུང་རྩ་བ་ནས་འཁོར་མ།

སྐུ་ཞབས་ཀུ་ཏེ་ལ་ཁ་སི་ཀ་རྣམ་པ་ཡིས་ས་ཁོངས་མིང་ཆེན་པོ་བྱེད་རེད་ལགས་སོ་ཟེར་ང་ཞུ་ཡི་ལགས་སོ་ཟེར་མ་ཏུ་དུས་ཚོད་དེ་འདྲ་ཅིག་བྱེད་ཀྱི་ཡི་དང་ཁྲི་དེ་འདྲ་ཅིག་ཀ་ཅེ་གེ་གེ་ཡོད་མ་ད་ག་ལ་ལགས་སོ་ཟེར་དེང་ག་རེ་ནི་ཁ་བྲལ་ཚར་རེད་ང་ནི་ཡོད་མ་རེད་ཏོག་སུ་ཡི་ཡོད་རེ་ཨ་ཡོད་ཅེ་ཡ་ནི་ཀ་སི་གདོང་དེ་རིམ་གྱི་ཀུན་འདོད་ལས་ཁྱོན་པའི་ཞུ་ཁ་བཅག་གོར་བ་དེ་ཞུ་ཁ་བཅག་ནས་གཙོ་བོ་བེ་ལེ་ཡོང་ཡ་དོན་དག་གཙོ་བོ་ཅི་དེ་རེད་བ་ད་གདོང་དེ་རིམ་གྱི་ཀུན་འདོད་ལས།

ད་ལམ་གྱི་གཙོ་བོ་རྣམ་གསུམ་དེ། རྗེ་བཙུན་རེད་མདའ་བ་གིས་རྗེ་བླ་མ་ལ། རྗེ་བཙུན་ཁྱེད་རང་ཡི་དམ་གྱི་ལྷ་དངོས་སུ་ཞལ་གཟིགས་ཀྱི་དེ་འདྲ་ཡིན་ཙང། དོན་གྱི་སྙིང་པོ་གཅིག་ཞུས་ནས་བསྐུར་རོགས་གྱིས་ཟེར་ཏེ་རྗེ་བདག་ཉིད་ཆེན་པོས་རྗེ་བཙུན་འཇམ་དཔལ་ལ་ཡང་ནས་ཡང་དུ་བཀའ་འདྲི་ཞུས་བྱས་ནས། རྗེ་བཙུན་འཇམ་དཔལ་གྱིས་ལམ་གྱི་གཙོ་བོ་རྣམ་གསུམ་དེ་རྗེ་བླ་མ་ལ། གནང། འདུག་པ།